དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གནས་མཆོག་རྡོ་རྗེ་གདན་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཆིབས་ཞལ་བསྒྱུར་གནང་མཛད་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་དང། འདས་པའི་ལོ་ལྔའི་ནང་ང་ཚོའི་མེས་རྒྱལ་སྲུང་སྐྱོབ་ཀྱི། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་དང་མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གནས་མཆོག་རྡོ་རྗེ་གདན་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཆིབས་ཞལ་བསྒྱུར་གནང་མཛད་ཡོད་པའི་གནས་ཚུལ་ཐོན་གདའ་དེའང་ས་གནས་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་ལ་གཞིགས་ན་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ནས། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བར་ཁྱོན་ཟླ་གཅིག་མ་ཟིན་ཙམ་གྱི་རིང་ལ་གནས་མཆོག་རྡོ་རྗེ་གདན་ནང་ཆོས་འབྲེལ་གྱི་མཛད་འཆར་ཁག་ལེགས་པར་གྲུབ་པའི་རྗེས་སུ། ད་རེས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན་གྱི་སྔ་དྲོ་ཆུ་ཚོད་བརྒྱད་པ་མ་ཟིན་ཙམ་ལ་གནས་མཆོག་རྡོ་རྗེ་གདན་ནང་གི་ག་ཡ་གནམ་ཐང་ནས་མཁའ་ལམ་བརྒྱུད་རྒྱ་གར་རྒྱལ་ས་ལྡི་ལི་ལ་ཆིབས་ཞལ་བསྒྱུར་གནང་མཛད་གདའ། ད་རེས་གོང་ས་མཆོག་གནས་མཆོག་རྡོ་རྗེ་གདན་ནས་ག་ཡ་གནམ་ཐང་དུ་ཆིབས་བསྒྱུར་གནང་སྐབས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་རྣམ་རྒྱལ་གྲྭ་ཚང་ཕོ་བྲང་གི་རྒྱལ་སྒོའི་ཉེ་འཁྲིས་དང་ཕེབས་ལམ་གཡས་གཡོན་དུ་ཕྱི་ནང་གི་དད་ལྡན་པ་བརྒྱ་ཕྲག་མང་པོས་ལག་ཏུ་མེ་ཏོག་དང་བདུག་སྤོས། དཀར་གཙང་མཇལ་དར་སོགས་ཐོགས་ཏེ། མཇལ་ཁ་དང་ཕེབས་སྐྱེལ་ཞུས་གདའ། སྐབས་དེ་ལ་དད་ལྡན་པ་ཁག་ཅིག་ལ་དེ་རིང་གནས་ཁྱད་པར་ཅན་དེ་ལ་ཁྱོན་ལོ་གསུམ་མ་ཟིན་ཙམ་གྱི་རྗེས་སུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གསུང་ཆོས་བཀའ་དྲིན་བསྩལ་བ་དང་ཁོང་གི་ཞལ་མཇལ་ཡང་ཐོབ་པར་སེམས་ཚོར་ཇི་འདྲ་བྱུང་མིན་ཐད་བཅར་འདྲི་ཞུས་པར་རྒྱ་གར་བྱང་ཕྱོགས་སྦིར་ནས་ཡིན་པ། རང་ལོ་བརྒྱད་ཅུར་སོན་པ་ཨ་མ་མཚམས་གཅོད་ལགས་ཀྱིས་ལོ་མང་རྗེས་སུ་གནས་ཆེན་དེར་གོང་ས་མཆོག་མཇལ་བར་དགའ་ཚོར་དང་བསོད་བདེ་ཆེན་པོ་བྱུང་སོང་ཞེས་གསུངས་གདའ། ཨ་ང་གནས་ཆེན་རྡོ་རྗེ་གདན་ལ་སླེབས་ཐུབ་ཡ་དེ་ཚོ་དང་ནི་སྐུ་མདུན་མཇལ་རག་ཡ་ལོ་མང་པོ་རྗེས་ལ་ནི་མཇལ་རག་ཡ་དེ་ཚོ་དཔེ་བསོད་བདེ་ཆེན་པོ་རེད་དཔེ་རི་སུལ་སེམས་པ་སྐྱིད་པོ་བྱུང་གི་འདུག་ནི་སྤུ་གུ་དེ་ཚོ་གིས་འདི་ན་གནས་སྐོར་ལ་ཁྲིད་ནས་ནི་དཔེ་ཡག་པོ་བྱུང་སོང་ང་རང་དཔེ་སེམས་པ་སྐྱིད་པོ་བྱུང་སོང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག། ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཁྱོན་ལོ་གསུམ་མ་ཟིན་གྱི་རྗེས་སུ་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་ཐེངས་མ་དང་པོ་སྐྱོང་གནང་མཛད་ཡོད་པ་དང། གོང་ས་མཆོག་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་བཅུ་སོ་གཅིག་བར། ཉིན་གྲངས་གསུམ་གྱི་རིང་ལ་བྱང་ཆུབ་སེམས་འགྲེལ་དང་སྒྲོལ་མ་ཉེར་གཅིག་གི་རྗེས་གནང་བཀའ་དྲིན་བསྩལ་གནང་མཛད་པ་མ་ཚད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དང་པོའི་ཚེས། གཅིག་ཉིན་དགེ་ལུགས་ཆོས་བརྒྱུད་འཛིན་པ་ཡོངས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་དང་དེ་བཞིན་སྤྱི་ཚེས་བཅོ་བརྒྱད་ཉིན་སྔ་འགྱུར་རྙིང་མའི་ཆོས་བརྒྱུད་འཛིན་པ་ཡོངས་ནས ྋགོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གདའ། ཡང་གནས་མཆོག་རྡོ་རྗེ་གདན་དུ ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཏི་ཤི་ཀུ་མར་མཆོག་དང་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག། རྒྱ་གར་དབུས་གཞུང་གི་ཁྲིམས་དོན་བློན་ཆེན

རྒྱུས་ལོན་བྱུང་བ་དང་རྒྱ་ནག་གི་སྙན་ཐོ་དང་རྒྱ་ནག་གི་མི་འབོར་ཞིབ་བཤེར་གྱི་སྙན་ཐོ་དེ་བཞིན་རྒྱ་ནག་གཞུང་འབྲེལ་གྱི་སྙན་ཐོ་ནང་ཟུར་འཇོག་བྱེད་བཞིན་པའི་བོད་ནང་གི་བོད་མི་འདས་གྲོངས་སོང་བའི་གནས་ཚུལ་སོགས་ཁྱོན་ཡོངས་ལ་བལྟས་པའི་ཐོག་ནས་སྙན་ཐོ་གསར་པ་དེ་བཏོན་ཡོད་པའི་གནས་ཚུལ་ཐོན་གདའ། ཡང་ད་རེས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྙན་ཐོ་དེའི་ནང་བོད་ནང་གི་ས་གནས་ཀྱི་བོད་མི་རང་གི་ས་གནས་སུ་མི་སྔར་བྱུང་མྱོང་མེད་པ་མང་པོ་ཞིག་འདས་གྲོངས་སོང་བའི་རྐྱེན་གྱིས། བོད་མིའི་ཕུང་པོ་དེ་རྣམས་དུར་ས་ལ་སྦས་ཆེད་འཁུར་ནས་ཡོང་བ་དང་དེ་བཞིན་ཡང་བྱ་གཏོར་གཏོང་སྐབས་སུ་ཉིན་དེར་མི་འདས་གྲོངས་སོང་བའི་ཕུང་པོ་མང་དྲགས་ནས་བྱ་རྒོད་ཟ་མི་ཡང་ཉུང་དྲགས་པའི་དཀའ་ངལ་བྱུང་ཡོད་པའི་གནས་ཚུལ་སོགས་ལུང་འདྲེན་གནང་གདའ། སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་རྒྱ་ནག་མི་འབོར་ཞིབ་བཤེར་གྱི་སྙན་ཐོའི་ནང་འཁོད་པ་ལ་གཞིགས་ན་བོད་ནང་བོད་མི་ལོ་དྲུག་ཅུ་ལོན་པ་དང་དེ་ཡན་ཡིན་པ་མི་གྲངས་འབུམ་དྲུག་དང་ཁྲི་དགུ་ཉིས་སྟོང། དགུ་བརྒྱ་བཅུ་གཅིག་ཡོད་པ་དང་དེའི་ནང་དུ་ལོ་བརྒྱད་ཅུ་དང་དེ་ཡན་ཡིན་པ་མི་གྲངས་ཁྲི་བརྒྱད་དང་ཉིས་སྟོང་དྲུག་བརྒྱ་བདུན་ཅུ་དོན་གཉིས་ཡོད་པ་དེ་ཡང་ཚུད་ཡོད་པའི་བོད་ནང་ཏོག་དབྱིབས་ནད་ཡམས་ཀྱི་ད་ལྟའི་ཛ་དྲག་དཀའ་ངལ་དེའི་འོག་བོད་མི་ལོ་དྲུག་ཅུ་དང་དེ་ཡན་གྱི་མི་གྲངས་ཉིས་འབུམ་ཉིས་ཁྲི་གཅིག་སྟོང་ཉིས་བརྒྱ་བརྒྱ་ལྷག་འདས་གྲོངས་འགྲོ་ཉེན་ཡོད་པའི་སྙན་ཐོ་བཏོན་གདའ། རྣམ་པ་ཚོས་ད་ར་གསན་རྒྱུ་ལི་བལྟས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་དེ་ནི་རྒྱ་ནག་གཞུང་གིས་མཐའ་མཚམས་སྲུང་སྐྱོབ་ཁོ་ནར་དམིགས་ཏེ། ས་མཚམས་ཁུལ་དུ་གནས་སྤོ་བྱེད་བཅུག་པའི་མི་མང་ཚོའི་འཚོ་གནས་དང་མདུན་ལམ་བརྟན་པོ་མེད་པར་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་བར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་སྙན་སྒྲོན་ཞུས་པར་གསན་རོགས།
ཉེ་ལམ་སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ནང་གནས་ཚུལ་སྤེལ་བའི་ནང། གཞུང་གི་སྲིད་ཇུས་རིམ་པར་བརྟེན་ནས་མཐའ་མཚམས་ས་ཁུལ་གྱི་མི་དམངས་ཚོའི་འཚོ་བ་ཡར་རྒྱས་ཕྱིན་ཡོད་ཚུལ་བརྗོད་འདུག་པ་དང། ད་དུང་རྒྱ་ནག་གཞུང་གིས་དབྱེ་བའི་བོད་རང་སྐྱོང་ལྗོངས་ཀྱི་གཙོ་འཛིན་ཡན་ཅིན་ཧའེ་ཡིས་འདས་པའི་ལོ་ལྔའི་ནང་ང་ཚོའི་མེས་རྒྱལ་སྲུང་སྐྱོབ་ཀྱི་མཐའ་མཚམས་ཁུལ་དུ་གནས་སྡོད་མང་ཚོགས་ཀྱིས་བདེ་སྐྱིད་ལྡན་པའི་འཚོ་བ་རོལ་བཞིན་ཡོད་ལུགས་བརྗོད་འདུག་པ་མ་ཟད། ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་མཐའ་མཚམས་ཁུལ་དུ་གྲོང་གསེབ་དྲུག་བརྒྱ་ཉི་ཤུ་རྩ་བཞི་གསར་རྒྱག་ཟིན་ཡོད་པའི་ཁར་ད་ལྟའི་ཆར་སྤྱི་ཡོངས་ཀྱི་མཐའ་མཚམས་ས་ཁུལ་གྱི་མི་འབོར་བརྒྱ་ཆ་བཅུ་ལྷག་འཕར་ཟིན་ཡོད་ལུགས་བརྗོད་འདུག་འོན་ཀྱང་གནད་དོན་དེའི་ཐད་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི། Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་རྒྱ་དཀར་ནག་གཉིས་ཀྱི་གནད་དོན་ཐོག་ཉམས་ཞིབ་པ Antara Ghosal Singh ལགས་ཀྱིས། It is proving to be more and more unsustainable རྒྱ་ནག་གཞུང་གིས་ས་མཚམས་ཁུལ་དུ་མང་ཚོགས་ཀྱི་འཚོ་བ་ཡར་རྒྱས་ཕྱིན་ཡོད་ཚུལ་བསྒྲགས་པ་འདི་ནི་ཆབ་སྲིད་ཀྱི་དྲིལ་བསྒྲགས་ཙམ་ལས་དོན་དངོས་ཐོག་རྒྱ་ནག་གཞུང་གིས་ད་བར་བོད་ནང་ཡར་རྒྱས་ཀྱི་མིང་ཐོག་ནས་འཛུགས་སྐྲུན་ལས་གཞི་མང་དག་ཞིག་སྤེལ་མུས་ཡིན་པ་འདི་དག་ནི། རྒྱུན་གནས་ཐུབ་རྒྱུ་ཁག་པོ་ཡིན་ཞིང། ལྷག་པར་དུ་མཐའ་མཚམས་ཁུལ་དུ་འཛུགས་སྐྲུན་ལས་གཞི་སྤེལ་བཞིན་ཡོད་པ་དེ་དག་མ་འོངས་པར་སུས་བེད་སྤྱོད་གཏང་གི་ཡོད་མེད་དེ་ནི་དྲི་བ་ཆེན་པོ་ཞིག་རེད་དོན་དངོས་ཐོག་མི་མང་ཚོ་ནི་གྲོང་ཁྱེར་ལས་ས་མཚམས་ཁུལ་དུ་གནས་སྡོད་བྱེད་རྒྱུ་འདོད་པ་མེད་པ་གསལ་པོ་རེད་ལ་གལ་ཏེ་མཐའ་མཚམས་ཁུལ་དུ་གཞུང་གི་རོགས་སྐྱོར་ཆད་པ་ཡིན་ན་དཔལ་འབྱོར་ལ་དཀའ་ངལ་འཕྲད་ངེས་ཡིན་མདོར་ན་རྒྱ་ནག་གཞུང་གིས་མཐའ་མཚམས་སྲུང་སྐྱོབ་ཁོ་ནར་དམིགས་ཏེ་ས་མཚམས་ཁུལ་དུ་གནས་སྤོ་བྱེད་བཅུག་གི་ཡོད་པ་མ་ཟད་གནས་སྤོས་ཟིན་པའི་མི་མང་ཚོའི་མ་འོངས་པའི་མདུན་ལམ་དང་འཚོ་བ་བརྟན་པོ་མེད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འཕགས་བོད་ས་མཚམས་ཐོག་ཉམས་ཞིབ་གནང་མཁན་ཚེ་དབང་རྡོ་རྗེ་ལགས་ཀྱིས་རྒྱ་ནག་གཞུང་གིས་ད་ལྟ་གསར་རྒྱག་ཟིན་པའི་ས་མཚམས་གྲོང་གསེབ་དྲུག་བརྒྱ་ཉི་ཤུ་རྩ་བཞི་ལ་ཁྱོན་ཧ་ལམ་ཨ་སྒོར་ཐེར་འབུམ་བཞི་ཚེག་དྲུག་གི་འགྲོ་གྲོན་བཏང་ཡོད་པ་དང་དེའི་ནང་དུ་མཐའ་མཚམས་ས་ཐིག LAC ཉེ་འགྲམ་དུ་བརྒྱབ་ཟིན་པའི་ས་མཚམས་རིམ་པ་དང་པོ་ཡི་གྲོང་གསེབ་བཞི་བརྒྱ་ཉི་ཤུ་རྩ་བདུན་ཡོད་པ་དེ་དག་གིས་རྒྱ་གར་དང་བལ་ཡུལ་འབྲུག་བཅས་ཀྱི་ས་ཁམས་ཆབ་སྲིད་ལ་ཐད་ཀར་ཤུགས་རྐྱེན་སྤྲད་ཀྱི་ཡོད་པ་དང། ས་མཚམས་རིམ་པ་དང་པོ་ཡི་གྲོང་གསེབ་པ་ཚོར་ལོ་རེའི་ནང་རྒྱ་སྒོར་བཞི་ཁྲི་བདུན་སྟོང་ཙམ་རོགས་སྐྱོར་སྤྲད་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། ས་མཚམས་ས་ཚིགས་དང་འབྲེལ་བ་ཡོད་པའི་གྱི་འབྱོར་འབྲིང་གྲོང་ཚོ་དོན་འཛུགས་ནང་ལོགས་ལ་ཡ་ཨ་ནི་རྒྱ་ནག་གཞུང་ཟས་ངན་དོན་འཛུགས་ལ་རྒྱ་ནག་གཞུང་གིས་ད་ཅིག་གུས་བགོ་སྤྲད་ཡ་ཡིན་པ་ཡིན་ནས་སྐྱོབ་གསོ་སྤྲད་ཡ་ཡིན་ནས་མ་འང་དང་དོ་སྣང་མང་དང་འགྲོ་སོང་མང་བཏང་འདུག་ཙམ་པ་འདི་ཐབས་བྱུས་དང་དམག་དོན་གོང་དུ་ཞུགས་ཡོད་པ་ཞིག་རོགས་དོན་འཛུགས་དང་ཐད་ཀར་འབྲེལ་བ་ཡོད་པའི་ཙམ་པ་ལ་ཡ་ཨ་ནི་རྒྱ་ནག་གཞུང་གིས་འགྲོ་སོང་མང་བཏང་འདུག་ཙམ་པ་འདི་དཔེར་ན་ཆ་བཞག་པ་ཡིན་ན་ད་མཚོ་སྣ་རྫོང

མཚོ་སྣར་ཆ་བཞག་པ་ཡིན་ན་དྲུག་བདུན་ཞིག་བརྒྱབ་བཞག་ཏུ་ཨ། མདོར་ན་མཐའ་མཚམས་གྲོང་གསེབ་དྲུག་བརྒྱ་ཉི་ཤུ་རྩ་བཞི་དེ་དག་ས་མཚམས་ས་ཁུལ་གྱི་རྫོང་ཉི་ཤུ་རྩ་གཅིག་ནང་ཚུད་ཀྱི་ཡོད་ཅིང་རྫོང་ཉི་ཤུ་རྩ་གཅིག་དེ་བོད་དང་ལ་དྭགས། བལ་ཡུལ། འབྲུག་དེ་བཞིན་ཨ་རུ་ན་ཅལ་ས་ཁུལ་བཅས་དང་ས་འབྲེལ་ཆགས་ཡོད་པ་མ་ཟད་ད་བར་ས་མཚམས་གྲོང་གསེབ་མང་ཤོས་དེ་ལྷོ་ཁ་ས་ཁུལ་གྱི་ལྷུན་རྩེ་རྫོང་དང། མཚོ་སྣ་རྫོང་བཅས་ནང་བརྒྱབ་ཡོད་པ་དང། གཞན་གཞིས་ཀ་རྩེ་དང་མངའ་རིས། དེ་བཞིན་ཉིང་ཁྲི་ས་ཁུལ་བཅས་ཀྱི་རྫོང་ཁག་ནང་མཐའ་མཚམས་གྲོང་གསེབ་ཁག་བརྒྱབ་ཡོད་པ་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས། འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་ས་མཚམས་མི་དམངས་ཀྱི་དཔལ་འབྱོར་ཡར་རྒྱས་ཞེས་བསྒྲགས་དགོས་དོན་ནི་ས་མཚམས་ཁུལ་དུ་གནས་སྤོས་ཟིན་པའི་མི་དམངས་ཚོར་དཔལ་འབྱོར་གྱི་དཀའ་ངལ་འཕྲད་པ་ཡིན་ན་མི་དམངས་གནས་སྡོད་བྱ་རྒྱུ་ཁག་པོ་ཆགས་ཡོད་པར་བརྟེན་ས་མཚམས་ཀྱི་དཔལ་འབྱོར་ཡར་རྒྱས་ཞེས་དྲིལ་བསྒྲགས་བྱེད་ཀྱི་ཡོད། དེར་བརྟེན་དོན་དངོས་ཐོག་ས་མཚམས་ཁུལ་དུ་གྲོང་གསེབ་གསར་རྒྱག་གི་དམིགས་ཡུལ་གཙོ་བོ་ཞིག་ནི་ས་མཚམས་ས་ཐིག་ཁ་གསལ་མེད་པའི་ས་ཆ་རྣམས་བཙན་བཟུང་བྱ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང།
ས་མཚམས་བརྟན་ལྷིང་ཡོང་བ་ཟེར་ནས་ས་མཚམས་འགག་ལ་དེ་ཁོ་ཚོ་ཁང་པ་མང་པོ་རྒྱག་ནས་ཡོད། གྲོང་པ་གྲོང་གསེབ་ཚང་མ་ས་མཚམས་ལ་གཅིག་སྤོས་ནས་ཡོད། ས་མཚམས་ཀྱི་དེ་ཐིག་དེ་བརྟན་པོ་བཟོ་ཡ་ཡིན་དུ་འདུག་བྱེད་ཡ་བྱེད། ཁོ་གྲོང་པ་སྤོས་ཚར་ས་མཚམས་ལ་ད་དེ་གྲོང་པ་དེ་ངའི་མི་རེད། ངའི་ས་མཚམས་བརྟན་པོ་ཡིན་ཟེར་ཡ་འདྲ་བོ་འདྲ་བྱེད།
ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་ཆགས་པ་ནས་བཟུང་རྒྱལ་ཁབ་སྐྱོང་བར་ངེས་པར་དུ་མཐའ་མཚམས་སྐྱོང་དགོས་པ་དང་མཐའ་མཚམས་སྐྱོང་བར་སྔོན་ལ་བོད་ལྗོངས་བརྟན་ལྷིང་ཡོང་བ་བྱེད་དགོས་པ་ནི་རྒྱལ་ཁབ་བདེ་འཇགས་དང་འཕེལ་རྒྱས་ཀྱི་སྤྱི་ཡོངས་དང་འབྲེལ་བ་ཡོད་ཚུལ་ཡང་ཡང་བརྗོད་དེ་ཉེ་བའི་ཆར་རྒྱ་ནག་གཞུང་གིས་འཕགས་བོད་ས་མཚམས་སུ་འཛུགས་སྐྲུན་ལས་གཞི་མང་དག་ཅིག་སྤེལ་བའི་ཁར་རྒྱལ་ཁབ་ཀྱི་ས་ཆ་བསྲུངས་སྟེ་བདེ་སྐྱིད་ལྡན་པའི་ཁྱིམ་གཞིས་འཛུགས་སྐྲུན་སོགས་ཀྱི་མིང་ཐོག་ནས་ས་མཚམས་ཁུལ་དུ་མི་མང་གནས་སྤོས་བྱེད་རྒྱུ་ཡི་ལས་གཞི་རྒྱ་སྐྱེད་དུ་གཏོང་མུས་ཡིན་པ་དང། གནད་དོན་དབྱེ་ཞིབ་པ་ཨན་དྷ་ར་གྷོ་སལ་ལགས་ཀྱིས་རྒྱ་ནག་གཞུང་གིས་མཐའ་མཚམས་ཁུལ་དུ་འཛུགས་སྐྲུན་ལས་གཞི་རྒྱ་སྐྱེད་དུ་གཏོང་བཞིན་ཡོད་པ་འདི་ནི་རྒྱ་གར་ངོས་ནས་སོ་སོའི་བདེ་འཇགས་ཐོག་ཧ་ཅང་གི་སེམས་འཚབ་བྱེད་ཡུལ་གྱི་གནད་དོན་ཞིག་ཡིན་པ་འགྲེལ་བརྗོད་གནང་བྱུང། གཞན་ཡང་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས་རྒྱ་ནག་གཞུང་གིས་གསར་རྒྱག་ཟིན་པའི་མཐའ་སྲུང་གྲོང་གསེབ་དེ་དག་ནི་རྒྱ་ནག་བཅིངས་འགྲོལ་དམག་མི་ཡི་ཕོ་ཉ་ལྟ་བུ་ཞིག་ཡིན་པ་དང་གྲོང་གསེབ་དེ་དག་བརྒྱུད་ནས་ས་མཚམས་ཁུལ་གྱི་གནས་ཚུལ་ཁག་སྟབས་བདེ་པོའི་སྒོ་ནས་རྒྱ་ནག་གི་འབྲེལ་ཡོད་རྒྱལ་སྲུང་ལས་ཁུངས་ལ་འབྱོར་གྱི་ཡོད་པ་སོགས་དམག་དོན་ཐབས་ཇུས་དང་འབྲེལ་བ་ཡོད་པ་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཡང་བོད་ནང་སྐྱེས་བ་དང་ཨ་རིའི་གྲོང་ཁྱེར་ནེའུ་ཡོག་གྲོང་ཁྱེར་དུ་ཉེན་རྟོག་པའི་ལས་གནས་ནང་ཞུགས་པའི་རྗེས་སུ་རྒྱ་ནག་གཞུང་དང་འབྲེལ་བ་ཡོད་པའི་ཉེས་འཛུགས་འོག་འཛུགས་འོག་ཚུད་པ་པདྨ་རྡོ་རྗེ་ཨང་དབང་ཟེར་བ་ཁོ་པའི་ཐོག་ཨ་རིའི་ཉེས་འཛུགས་པའི་ངོས་ནས་ད་ཆ་ཉེས་འཛུགས་ཕྱིར་འཐེན་བྱས་ཡོད་པའི་འགྲེལ་བརྗོད་བྱས་ཡོད་ཀྱང་ཁོ་པའི་ཐོག་བཀལ་བའི་ཉེས་འཛུགས་དེ་ཕྱིར་འཐེན་བྱེད་དགོས་དོན་གང་ཡིན་འགྲེལ་བརྗོད་བྱས་མེད་པའི་གནས་ཚུལ་ཐོན་གདའ། ཡང་པདྨ་རྡོ་རྗེ་ཨང་དབང་ཟེར་བ་ཁོ་པའི་ཁྲིམས་རྩོད་པ John Carman གྱིས་ཟེར་ན་ཁོ་པས་ཁ་མཆུ་རྩོད་སའི་དོ་བདག་གི་ཐོག་ལ་ད་བར་ལོ་གཉིས་དང་ཕྱེད་ཀའི་རིང་དུ་ཁྲིམས་འགལ་དང

ནེའུ་ཡོག་ཏུ་ཡོད་པའི་བོད་མི་རྣམས་ཀྱི་ཐོག་ལ་སོ་ཉུལ་དང་སོ་ལྟ་བྱས་ཏེ་གསང་བའི་གནས་ཚུལ་རྒྱ་ནག་གི་གཞུང་ཚབ་ཁང་ལ་སྤྲད་པ་དང། དེ་བཞིན་ཁོ་པས་ནེའུ་ཡོག་གི་རྒྱ་ནག་གི་གཞུང་ཚབ་ཁང་ལ་ནེའུ་ཡོག་གི་ཉེན་རྟོག་ལས་ཁུངས་ཀྱི་དཔོན་རིགས་མཐོ་གྲས་དང་འབྲེལ་བ་མཐུད་པར་རོགས་པ་བྱས་པ་སོགས་ཀྱི་ཉེས་འཛུགས་བྱས་ཡོད་པ་རེད་གདའ། ཡང་བོད་དོན་རྒྱབ་སྐྱོར་གནང་མི་ཨ་རིའི་གྲོས་ཚོགས་ཀྱི་འཐུས་མི། སྐུ་ཞབས། Jim McGovern མཆོག་ནེའུ་ཡོག་ཏུ་ཆེད་དུ་གདན་འདྲེན་ཞུས་ནས་ཨ་རིའི་བོད་མིའི་བདེན་དོན་དང་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་སྐོར་མི་མང་ལ་ངོ་སྤྲོད་གནང་རྒྱུ་ཡིན་པའི་གནས་ཚུལ་ཐོན་གདའ། ས་གནས་ནས་ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་ནེའུ་ཡོག་དང་ནེའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས་པའི་སྒོ་ནས་འབྱུང་འགྱུར་སྤྱི་ཟླ་དང་པོའི་ཚེས་རྩ་དགུ་ཉིན་ཡུན་རིང་བོད་དོན་ཐོག་རྒྱབ་སྐྱོར་ཤུགས་ཆེན་གནང་མུས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཇིམ་མེག་གྷོ་ཝན་མཆོག་ནེའུ་ཡོག་ཏུ

ཉམས་ཞིབ་ཀྱི་ལས་དོན་ཆེད་དུ་མ་དངུལ་ཐོབ་མཁན་སློབ་དཔོན་ཡན་སེན་ལགས་ཀྱིས་ཡོ་རོབ་ཞིབ་འཇུག་ལྷན་ཁང་ནས་མ་དངུལ་དེ་འདྲ་རག་རྒྱུ་ལ་ཧན་ད་ནི་དཀའ་ལས་ཁག་པོ་ཡིན་པ་དང། ལྷག་པར་བརྒྱུད་རིམ་ཧ་ཅང་མང་པོ་འགྲོ་དགོས་ཁར་བོད་ཀྱི་རིག་གཞུང་གི་ལས་འཆར་དེ་ལ་དེ་འདྲ་མ་དངུལ་ཆེན་པོ་རག་པ་ཞེ་དྲག་དཀོན་པོ་དང་ཕལ་ཆེར་མེད་པ་ལྟར་ཡིན་ནའང་ད་རེས་གཞན་དང་མི་འདྲ་བ་ང་ཚོ་ལ་གོ་སྐབས་ཡག་པོ་ཐོབ་སོང་ཞེས་གསུངས་སོང། ཡང་ཁོང་ལ་བལ་ག་རི་ལྗོངས་དང་འབྲེལ་བ་ག་ལི་ཆ་དེ་མགོ་བརྩམས་ཏེ་ཁོང་ཡན་མ་དེ་བཅར་འདྲི་ཞུས་པ་ལ་བལྟས་ན་ཁོང་སྔ་ཆད་ལའི་དམ་ཙི་ལག་ལྷོ་བྲག་ཆེན་མོ་ག་བལ་དང་རྒྱ་ག་ཁྱི་རི་ལྗོངས་དང་སྐད་ཡིག་སྡེ་ཚན་གྱི་སློབ་མ་ཡན་བ་ག་རི་ཀ་དེ་དུ་ཡོད་བ་ག་ལྷོ་བྲག་དེའི་ག་ཁམས་དེ་ནི་བལ་འཛིན་ཁང་དུ་བལ་རི་པ་ཁིང་བན་མང་ན་ལག་གི་བལ་གོ་ཆའི་ཡིག་ཆ་འཚོལ་བསྡུ་བརྩིས་བ་ག་ཁྲེ་མི་ས་ལ་རི་ཡིག་ཆ་རྙིང་པ་དེ་འདྲ་འགྲན་བསྡད་བརྩིས་པ་མཐོང་སོང་བས་དེ་མ་ཐག་ཏུ་དེ་ཚོ་ལ་དོན་ཡང་ལེ་བ་དང།

ནེ་ལྡི་ལན་ཏི་གདོང་དམར་མི་རིགས་དྲག་ཆེན་པ་ཁྱུང་ཇོ་ཧན་བན་མོ་ནེ་ལགས་ནི་སྤྱི་ལོ་བཅུ་སྟོང་གི་ཆ་སྤྱི་མེས་རྒྱལ་ནས་རྒྱ་གར་སྤྱི་ནང་མངའ་སྡེ་གི་ཉེ་འཁོར་དུ་ཆགས་པའི་ཨ་ཡ་ས་ནི་སི་ནི་ཏའི་ནང་ནས་སྐབས་དེར་ཨ་ཡ་བྷན་ཛི་ཁོང་གི་བྷན་ཛི་དོ་བདག་པ་གི་ཚ་རུ་ཆེ་ཕྱ་ལིའི་ནང་ཡོད་པ་དང། སྤྱི་སྟོང་གི་ཆ་སྤྱི་མེས་གྲངས་ནས་བཅུ་གཅིག་པར་རྡ་རྗེ་ལ་ཧི་མ་ལ་ཡ་རུ་ས་གར་སྒམ་དི་ནི་པུ་གའི་བྷེ་གི་རི་ལྗོངས་དང་སྐད་ཡིག་ལ་སྦྱོང་བརྡར་བརྩིས་པ་དང། སྤྱི་སྟོང་གི་ཆ་ཡི་ཆེ་གསང་ཁོང་འདི་གྲོངས་སུ་མ་ཚུད་བར་དུ

མཁས་དབང་བྷན་མཱ་ནེན་གྱི་འཚོལ་བསྡུ་ལས་ཀ་དེའི་ནང་ཡིག་ཆ་རྙིང་པ་དང་ཅ་དངོས་སོགས་ཚུད་ཡོད་པས་གཞན་དང་མི་འདྲ་བ་ཞིག་ཡིན་པའི་ཁར། ལྷག་པར་དུ་ཡི་གེའི་འཚོལ་བསྡུ་བྱས་པའི་ནང་བོད་དང་རྒྱ་ཡིག་རྒྱ་གར་གྱི་སྐད་ཡིག་ཡོད་པའི་ཁར། དབྱིན་སྐད་དང་ཧྥ་རན་སི་སྐད། མ་ཟད Poland སྐད་ཐོག་ནས་ཡོད་པའི་སྐད་ཡིག་དེ་ཚོ་ཚང་མ་སློབ་དཔོན་ཡན་སེན་ལགས་ཁོང་གིས་ཀློག་ཐུབ་ཀྱི་ཡོད་ཅེས་ལས་འཆར་དེ་གི་སྐོར་མ་དངུལ་རོགས་སྐྱོར་ཡོང་བ་གི་སྙན་ཞུ་རྒྱག་དུས་དེ་འདྲ་བྲིས་ཡོད་པས་སོང་ཙང་དེ་ཐོག་ནས་མ་དངུལ་རག་མེད་ན་སང་གེ་པ་མི་དེ་ངོ་སྤྲད་ཅེས་གསུངས།

སྤུ་རང་ཁུལ་དུ་ཆུ་མཛོད་གསར་པ་རྒྱག་བཞིན་ཡོད་ལུགས་རྒྱ་གར་གྱི Times of India ཟེར་བའི་གསར་ལས་ཁང་གིས་གནས་ཚུལ་སྤེལ་གདའ། དེ་ནི་དེ་རིང་བོད་དང་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གིས་བོད་ནང་ཆུ་རགས་གསར་རྒྱག་མང་དུ་བཏང་སྟེ་ཁོར་ཡུག་ལ་གནོད་སྐྱོན་མང་རུ་འགྲོ་ཉེན་ཡོད་པ་མ་ཚད་རྒྱ་ནག་གིས་མུ་མཐུད་དེ་བོད་མིའི་ཐོག་དམ་དྲག་དང་བོད་ཀྱི་ཆོས་དང་རིག་གཞུང་བཅས་པ་རྩ་མེད་གཏོང་རྒྱུའི་སྲིད་ཇུས་ལག་བསྟར་བྱེད་རྒྱུ་ཡིན་པ་རྒྱ་ནག་དང་བོད་ཀྱི་སྐོར་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་སྐོར་ཕྲན་ཚེ་དབང་ནོར་བུས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་མ་འོངས་པ་ལ་བོད་ནང་གི་བོད་མིའི་ཁོར་ཡུག་གནས་སྟངས་དང་ལོ་ལྔའི་རིང་ལ་མུ་མཐུད་བོད་ནང་དྲག་གནོན་དང་བོད་ཀྱི་ཆོས་དང་རིག་གཞུང་རྩ་མེད་བཟོ་ཐབས་ཀྱི་སྲིད་བྱུས་ལག་བསྟར་མཛད་རྒྱུ་མངོན་གསལ་དོད་པོ་ཡིན་པའི་སྐོར་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ད་རེས་ཉེ་ཆར་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་ནས་བཅོ་ལྔ་བར་རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་བོད་རང་སྐྱོང་ལྗོངས་ཀྱི་སྲིད་གྲོས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་དང་པོ་དེ་ཚུགས་ཏེ་གྲོས་རིམ་ཁག་ལེགས་གྲུབ་བྱུང་ནས་ལྷ་ས་ལ་རྒྱལ་ཁའི་ངང་གྲོལ་ཡོད་པ་དང་བོད་རང་སྐྱོང་ལྗོངས་ཏང་ཨུད་ཀྱི་དྲུང་ཆེ་ཝང་ཅུན་ཀྲེང་ཚོགས་འདུ་ལ་ཕེབས་ནས་རྟེན་འབྲེལ་ཞུས་པ་དང་འབྲེལ་གསུང་བཤད་གནང་བ་དང། ཀྲོང་ཡན་གྱིས་མཇུག་སྒྲིལ་གྱི་ཚོགས་འདུ་གཙོ་སྐྱོང་གནང་ཡོད་པ་སོགས་ཀྱི་སྐོར་ཀྲུང་གོའི་བོད་ཀྱི་དྲ་བ་ཟེར་བའི་ནང་ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་གནས་ཚུལ་སྤེལ་གདའ།

སྤྱིར་བཏང་འདི་བོད་རང་སྐྱོང་ལྗོངས་གི་ད་ལྟ་འཐུས་མི་ཚོགས་ཆེན་ནང་ལོགས་ནས་ཁོ་རང་ཚོ་ད་རྒྱལ་ཡོངས་འཐུས་མི་ཚོགས་ཆེན་གི་འཐུས་མི་འདེམས་ཡ་དང་དེ་འདྲ་ལས་གཞི་སྐོར་ཅིག་རེད་དེ་ནས་ད་བོད་རང་སྐྱོང་ལྗོངས་གི་སྲིད་གྲོས་ཀྱི་ཚོགས་འདུ་ཡིན་ན་ད་ཅིག་ཁོ་རང་ཚོ་གི་སྤྱིར་བཏང་ད་འཐུས་མི་ཚོགས་ཆེན་ཡིན་ན་འདྲ་སྲིད་གྲོས་ཀྱི་ཚོགས་འདུ་ཡིན་ན་འདྲ་དེའི་གི་སྒང་ལ་ཅིག་ཐག་གཅོད་བྱེད་ཡ་གི་དམིགས་བསལ་ཁོ་རང་ཚོ་གི་ཅིག་འཐུས་མི་ཚོ་ལ་རང་དབང་ཡོད་པའི་སྒོ་ནས་ཐག་གཅོད་བྱེད་ཡ་དེ་འདྲ་གི་ཚོགས་འདུ་མ་རེད་ད་ཁོ་རང་ཚོ་གི་དེ་འདྲ་གི་རྣམ་པ་ཅིག་བསྟན་དགོས་མ་གཏོགས་རྒྱ་ནག་གཞུང་གི་སྲིད་ཇུས་ཚང་མ་གཏན་འཁེལ་བྱས་ཨ་ནི་མི་དེ་ཚོ་ཅིག་ད་འཐུས་མི་འདེམས་བསྐོ་ཡིན་ན་འདྲ་ཨ་ནི་ཁོ་རང་ཚོ་དཔོན་རིགས་བསྐོ་བཞག་ཡིན་ན་འདྲ་དེ་ཚོ་ཚང་མ་ཁོ་ཚོ་གཏན་འཁེལ་གོང་རིམ་ནས་གཏན་འཁེལ་ཚར་ནས་ཨ་ནི་ཁོ་རང་ཚོ་གི་ད་ཚོགས་འདུའི་སྒང་ནས་གཏན་འཁེལ་རྒྱུ་མི་དེ་ལ་འོས་ཤོག་བླུག་དགོས་ཡ་དེ་འདྲ་རྣམ་པ་འདྲ་བོ་ཅིག་རེད་དེ་ལ་ཅིག་ད་ང་ལྟ་བུར་མཚོན་ན་ཅིག་ཧང་སང་ཡག་གི་ཅིག་ཞིབ་འཇུག་བྱེད་དགོས་ཡ་ཅིག་དང་ཧང་སང་ཡག་གི་དེ་ལ་དོ་སྣང་བྱས་ནས་ཅིག་ཚོགས་འདུ་དེའི་སྒང་ནས་བོད་ལ་ཅིག་ཁྱད་པར་ཅིག་འགྲོ་མ་འགྲོ་གི་སྐད་ཆ་དེ་ཞེ་དྲག་ཅིག་མཐོང་གི་ཡོད་མ་རེད་ག་རེ་ན་ཁོ་བོད་རང་སྐྱོང་ལྗོངས་ཀྱི་གི་སྲིད་ཇུས་དེ་ཨ་ནི་རྒྱ་ནག་དབུས་གཞུང་དང་ཞི་ཅིན་ཕིང་གི་གཏན་འཁེལ་བྱེད་རྒྱུ་གི་སྲིད་ཇུས་དེ་ལས་བརྒལ་ཡ་གཅིག་ཀ་ཡོད་པ་མ་རེད་དེ་ནི་གང་ལགས་ད་ཞི་ཅིན་ཕིང་གི་སྲིད་ཇུས་དེ་མི་རིགས་ཕྱོགས་ཀྱི་ནང་ལ་ག་རེ་ཡིན་ན་དེ་ནི་ང་ཚོ་བོད་གི་ཐོག་ལ་འཛིན་པའི་སྲིད་ཇུས་དེ་གསལ་པོ་འདྲ་བོ་ཅིག་རེད་དེ་ནི་གང་ལགས་ད་ད་རེའི་ཚོགས་འདུ་གྲོལ་རྗེས་སུ་ལ་ཨ་ནི་དཔོན་རིགས་དེ་ཚོ་གི་ད་གསར་འགོད་ལྷན་ཚོགས་དང་ཨ་ནི་གསལ་བསྒྲགས་བྱེད་ཡ་གནས་ཚུལ་དེ་ཚོ་ཚང་མ་གི་ནང་ལོགས་ནས་ཨ་ནི་ད་ཞི་ཅིན་ཕིང། ད་ཅིག་ག་རེ་ཟེར་གི་རེད་གཙོ་འཛིན་ཡིན་པ་དང་ཨ་ནི་ཁོ་རང་གིས་ད་བཤད་བཞིན་པའི་གཅིག་བོད་རང་སྐྱོང་ལྗོངས་མི་རིགས་མཐུན་སྒྲིལ་གྱི་དཔེ་མཚོན་ས་ཁུལ་བཟོ་ཡག་ལ་སོགས་པ་ཨ་ནི་གཅིག་ག་རེ་ཟེར་གི་རེད། དོན་ཆེན་གལ་ཆེན་བཞི་ཟེར་ཡ་འདྲ་བོ་ད་གལ་ཆེན་བཞི་བོ་དེའི་ནང་ལས་དང་པོ་དེ་ད་གཅིག་བདེ་འཇགས་ཟེར་ཡ་དེ་དེ་ནས་དཔལ་འབྱོར་ཟེར་ཡ་དེ་འདྲ་ཁོ་ཚོ་ཁོ་རང་ཚོའི་ཆབ་སྲིད་ཀྱི་ད་འབོད་ཚིག་མང་པོ་ཞིག་ཡོད་རེད་ད་རང་དེ་ཚོ་ལག་བསྟར་བྱེད་ཡ་གི་ད་གཅིག། ཡང་གསལ་བསྒྲགས་རང་བྱེད་ཡ་མ་གཏོགས་ཅིག་ཚོགས་འདུ་དེའི་སྒང་ནས་གསར་པ་གཅིག་དང་མ་འདྲ་ཡ་གཅིག་དང་འགྱུར་བ་གཅིག་དང་རེད་དེ་འདྲ་གི་གི་ད་རྒྱུན་དུ་ཅིག་རྒྱ་ནག་དམར་ཤོག་གི་ཚོགས་འདུའི་སྒང་ནས་ས་གནས་ཚོགས་འདུའི་སྒང་ནས་དེ་འདྲ་ཅིག་བྱུང་ཐུབ་གི་ཡང་མ་རེད་ད་དེ་འདྲ་བྱུང་གི་ཡང་ཡོད་བ་མ་རེད་དེ་འདྲའི་ལ་ད་རེས་ཚོགས་འདུ་གཉིས་ཆ་ད་ག་རང་ད་ཅིག་ཕྱི་རྣམ་པ་སྒང་ནས་ཅིག་འཐུས་བོད་པ་ས་བོད་ཀྱི་ས་གནས་ཀྱི་ཅིག་འཐུས་མི་མཉམ་ཞུགས་བྱེད་ཡ་དེ་འདྲ་གི་ཅིག་འཁྲབ་སྟོན་གི་རྣམ་པ།

བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་ཀྱི་ཐོག་ལ་དམ་བསྒྲགས་ཆེ་རུ་འགྲོ་ཉེན་ཡོད་དང་གུ་ཡངས་དུ་འགྲོ་བའི་རེ་བ་གནང་གི་ཡོད་པའི་སྐོར་བཅར་འདྲི་ཞུ་སྐབས་སུ།
ལགས་སོ་བཞི་ལ་ལྟར་དེའི་དང་པོ་ངས་དེ་ཅིག་བཤད་ན་བསམ་ལ་ཁྱོད་རང་གི་ལེ་ཚན་དེ་ཁོར་ཡུག་དང་འབྲེལ་བ་ཡོད་ཨ་ནི་དེ་ཁོར་ཡུག་གི་ཕྱོགས་ནས་བཤད་ན་ད་ལྟ་ཁ་རྩང་དེ་རིང་གསར་འགྱུར་ཟེར་བ་གནས་ཚུལ་ཟེར་བ་ཐོན་རྒྱུ་དེ་ད་ཝུའུ་ཆོན་ཝང་ལགས་ཀྱི་ནས་ཐོན་ཡ་གནས་ཚུལ་དེ་ཡིན་ན། ད་རྒྱ་ནག་ནང་ལོགས་ནས་ཨ་ནི་གྲོང་ཁྱེར་ཆེ་ཡ་དེ་ཚོ་ལ་གློག་གི་དཀའ་ངལ་ཅིག་མང་པོ་ཅིག་འཕྲད་ཡ་གློག་མ་འདང་དེ་འདྲ་དཀའ་ངལ་འཕྲད་ཡོང་དེ་སྒང་ལ་གློག་ཞེ་པོ་བེད་སྤྱོད་བྱེད་མཁན་གྱི་ཨ་ནི་ད་བཟོ་གྲ་ལྷག་པར་དུ་ད high technology བེད་སྤྱོད་བྱེད་མཁན་གྱི་ཨ་ནི་དེ་འདྲ་གི་བཟོ་གྲ་དེ་ཚོ་མང་པོ་ཅིག་ཨ་ནི་བོད་ལ་ཡོང་ནས་ཨ་ནི་བོད་ནས་བཙུགས་ནས་བོད་གི། ཨ་ནི་ཆུ་གློག་བཟོ་གྲྭ་མང་པོ་ཅིག་བརྩིགས་ནས་ཨ་ནི་ཆུ་གློག་གི་བཟོ་གྲྭ་གི་གློག་དེ་ཚོ་ཨ་ནི་ཁོ་ཚོ་བེད་སྤྱོད་བྱེད་ཀྱི་ཡོད་ཡ། དེ་ཡང་རྒྱ་ནག་གཞུང་གི་དམར་ཤོག་གཞུང་གི་ད་འཁྲབ་སྟངས་ཅིག་ཟེར་ན་ད་བཤད་སྟངས་ཅིག་བྱེད་སྟངས་ཅིག་ཡོད་ཡ། ཨ་ནི་བོད་ལ་རོགས་སྐྱོར་བྱེད་ཀྱི་ཡོད་ཡ་ཟེར་ཡ་དེ་འདྲ་གི་མིང་ཐོག་ནས་ཡོང་གི་འདུག་ཟེར། དེའི་དཔེ་དེ་མ་འོང་བ་ན་བོད་ཀྱི་ཁོར་ཡུག་གཏོར་བརླག་བྱེད་ཡ་དང་བོད་ཀྱི་ད་ཁོར་ཡུག་ལ་པས། གནོད་སྐྱོན་ཆེན་པོ་ཐེབས་ཀྱི་རེད་ཟེར་ཡང་དེ་འདྲ་ཁོ་རང་ཚོ་གི་ད་དེ་འདྲ་གི་གནས་ཚུལ་ཞིག་སྤེལ་འདུག་ད་དེ་དེའི་སྒང་ནས་བལྟས་ཡོང་དུས་སྒང་ལ་ནི་བོད་ཀྱི་ཁོར་ཡུག་སྒང་ལ་ག་འདྲ་ཞིག་གི་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡིན་པ་དེ་ད་ཚོད་དཔག་བྱེད་ཐུབ་ཡ་ཞིག་རེད། ད་དེ་ནི་བོད་ཀྱི་ཐོག་ལ་འཛིན་པའི་སྲིད་བྱུས་དེའི་སྒང་ནས་ངས་རགས་ཙམ་ཞུས་ཡོད་ད་ཡིན་རྒྱུ་དེ་རེད། བོད་ཀྱི་ཐོག་ལ་འཛིན་པའི་སྲིད་བྱུས་དེ་ནི་དབུས་གཞུང་གི་གཏན་འབེབས་བྱེད་རྒྱུ་དབུས་གཞུང་ནས་ཡར་བལྟས་སོང་ན་ད་ག་ཚང་འདི་རུ་ཞི་ཅིན་ཕིན་ནི་འགྲོ་ས་ཡོད་མ་རེད་ཞི་ཅིན་ཕིན་གྱིས་བོད་ཐོག་ལ་འཛིན་པའི་སྲིད་བྱུས་དེ་ད་ཁོ་རང་ཚོ་གི་ས་གནས་བོད་རང་སྐྱོང་ལྗོངས་དཔོན་རིགས་དེ་ཚོས་ལག་བསྟར་བྱེད་ཡ་མ་གཏོགས་ཅིག། ལག་བསྟར་རང་བྱེད་ཡ་མ་གཏོགས་ཁོ་རང་ཚོ་གི་སྲིད་ཇུས་གསར་བ་ལག་བསྟར་བྱེད་ཡ་དེ་འདྲ་གི་དབང་ཆ་ཡོད་བ་མ་རེད། ཡིན་དུས་གང་ལ་ད་ཞི་ཅིན་ཕིང་གི་ལོ་བཅུའི་ལ་བོད་ཐོག་ལ་བཟུང་བའི་སྲིད་ཇུས་ལ་བལྟས་ཡོང་དུས་གང་ལ་ད་ང་ཚོ་རང་བཞིན་གྱི་དེ་ཚོ་བག་ཆེ་ཐུ་ཡ་ཅིག་རེད། ཞི་ཅིན་ཕིང་གི་བོད་ཀྱི་མི་རིགས་རྩ་མེད་བཟོ་ཡ་གི་སྲིད་ཇུས་དེ་ད་མངོན་སུམ་དུ་གི་འཛམ་གླིང་གི་སྐྱོན་བརྗོད་བྱེད་ཡ་དང་ཡང་ན་གི་ནུབ་ཕྱོགས་རྒྱལ་ཁབ་ནས་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ལ་སོགས་པ་ག་ཚད་སྐྱོན་བརྗོད་བྱེད་ན་དེ་ལ་དཔེ་དེ་དེ་ཡ་དོ་སྣང་མ་བྱས་ནས་ད་ངས་རྩ་མེད་བཟོ་གི་ཡིན། ཟེར་ཡ་གི་རྣམ་འགྱུར་གྱི་སྒང་ནས་ཨ་ནི་ད་སྲིད་བྱུས་དེ་ལག་བསྟར་བྱེད་ཀྱི་ཡོད་རེད། ད་དཔེར་ན་བོད་ཀྱི་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་བ་དང་ཨ་ནི་དེ་ནས་རྒྱ། རྒྱ་གི་ད་དེ་རྒྱ་སྐད། རྒྱ་གི་སྐད་ཡིག་སྐད་དང་ཡི་གེ་དེ་བོད་གི་སློབ་གྲྭ་ནང་ལ་ཁྱེ། དར་སྤེལ་གཏང་ཡ་དང་དེ་ག་ནང་བཞིན་ད། ཅིག་བཅའ་སྡོད་སློབ་གྲྭ་བརྩིག་ཡ་ལ་ད་དེ་ཚོ་ཚང་མ་གསར་འགྱུར་རྒྱུ་ལེན་ཁང་ཐན་ཡོད་ཡ་གི་ཞི་ཅིན་ཕིང་གི་འདིའི་ལོ་བཅུའི་ནང་ལ་སྲིད་བྱུས་ག་རེ་སྤེལ་ཡོད་ན་དེ་མུ་མཐུད་དུ་སྤེལ་ཡ་དང་ཨ་ནི་དེ་ཤུགས་ཆེར་བཏང་བཏང་ནས་ལག་བསྟར་བྱས་ནས། ནི་མར་འགྲོ་རྒྱུ་ཡིན་པ་དེ་ད་གསལ་པོ་འདྲ་བོ་ཅིག་རེད་དེ་ཡིན་དུས་གང་ལ། ནི་ད་ང་ཚོ་མ་འོང་བ་ན་ནི། བོད་ཀྱི་ཐོག་ལ་འཛིན་པའི་སྲིད་བྱུས་དེ་ནི་ཞི་ཅིན་ཕིང་གིས། མུ་མཐུད་དུ་དམ་དྲག་བྱེད་ཡ་དང་ནི་བོད་མི་རིགས་རྩ་མེད་བཟོ་ཡ་གི་སྲིད་བྱུས་དེ་ད་མུ་མཐུད་དུ་ནི་ཤུགས་ཆེན་པོ་ལག་བསྟར་བྱེད་རྒྱུ་ཡིན་པ་དེ་ད་ཚོད་དཔག་བྱེད་ཐུབ་ཡ་ཅིག་རེད་བསམ་གི། ལགས་སོ་ལགས་སོ། གཞན་པ་ད་ཡང་དེའི་ད་ལོའི་ཚོགས་འདུ་དེ་གཉིས་དང་འབྲེལ་བའི་ཡང་ངས་ཁྱེད་ལ་བཀའ་འདྲི་མ་ཞུས་བར་ད་ཡང་ཅིག་གནད་འགག་ཆེ་བ་དེ་འདྲའི་ལྷག་མ་ཁྱེད་ལ་གསུང་ཡ་དེ་འདྲའི་གལ་ཡོད་ན་མེད་ན་ལགས། ད་དུས་སྤྱིར་བཏང་ཡིན་ན་རྒྱ་ནག་གི་སྲིད་བྱུས་ལ་ཞིབ་འཇུག་བྱེད་ཡ་དང་དོ་སྣང་བྱེད་དུས་སྐབས་སུ་ངོས་ནས་བཤད་ན་ཅིག་ང་ཚོ་ད་ཞིབ་འཇུག་བྱེད་མཁན་ཟེར་ན་འདྲ་ཅིག་དོ་སྣང་བྱེད་མཁན་མང་པོ་ཅིག་གི་ཅིག་བོད་རང་སྐྱོང་ལྗོངས་ཀྱི་སྲིད་གཞུང་དང་འགོ་ཁྲིད་ཀྱི་ཅིག་ད་སྲིད་བྱུས་ག་རེ་ལག་བསྟར་བྱེད་ཀྱི་འདུག་དེའི་སྒང་ནས་བོད་ཀྱི་ཐོག་ལ་སྲིད་བྱུས་ཚོད་དཔག་བྱེད་ཡ་དེ་ངས་ཏན་ཏན་བསྡད་དགོས་བ་མ་རེད་བསམ་གྱི་འདུག་ངས་གོང་ལ་ཞུས་ཡག་ནང་བཞིན་བོད་རང་སྐྱོང་ལྗོངས་ལ་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་ཇུས་འགོད་གཏང་ཡག་དང་དེ་གཏན་འཁེལ་བྱེད་ཡག་དབང་ཆ་དེ་ངོ་མ་དེ་ཡོད་བ་མ་རེད་དེ་ཡོང་ཡག་དེ་གང་ནས་ཡིན་དགོས་ན་དབུས་གཞུང་གི་སྲིད་ཇུས་ལག་བསྟར་སྲིད་ཇུས་དེ་གོ་དེ་བོད་རང་སྐྱོང་ལྗོངས་ལ་ལག་བསྟར་བྱེད་དགོས་ཡོད་དེ་འདྲ་ཞིག་རེད་དེ་ཡིན་དུས་གང་ལ་ཅིག་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་འགྱུར་བ་གཏང་ཡག་དང་བོད་པ་གི་དཔོན་རིགས་གཅིག་གཉིས་ཅིག་ཡོད་མེད་དང། ཅིག་བོད་པ་ག་ཚད་འཐུས་མི་ནང་ལ་ལྷན་འདུས་ཡོད་དེ་ཚོ་ལ་ངས། ཚེ་ལོ་དང་བྲལ་ན་ཅིག། དམིགས་བསལ་དེ་འདྲ་བྱིན་ཅིག་བྱས་ནས་དེའི་སྒང་ནས་བོད་པ་མང་རུ་འགྲོ་ཡ་དང་ཡང་ན་ཉུང་རུ་འགྲོ་ཡ་དང་ཡང་ན་ཅིག། བོད་པ་བོད་རིགས་ཅིག་ཡར་སླེབས་མ་སླེབས་དེ་འདྲ་ཅིག་གི་བོད་ཀྱི་ཐོག་ལ་སྲིད་ཇུས་འགྱུར་བ་འགྲོ་ཐུབ་ཡ་དེ་འདྲ་ཅིག་རྩ་བ་ཉིད་ནས་ཡོད་མ་རེད་ཁ་སང་འདི་འདྲ་ཞི་ཅིན་ཕིང་གི་དབང་སྒྱུར་འོག་ལ་དེ་འདྲའི་སྒང་ལ་ད་ཉམས་ཞིབ་བྱེད་མཁན་དང་ཅིག། བོད་ཀྱི་སྲིད་ཇུས་དང་བོད་ལ་དོ་སྣང་བྱེད་མཁན་དེ་ཚོ་གིས་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་དབུས་གཞུང་གིས

ཅང་ཅེ་པད་མ་དབང་འདུས་སྒྲོལ་དཀར་བཀྲ་ཤིས་ཟླ་བ་ཝང་གང་བཅས་སྲིད་གྲོས་སྐབས་བཅུ་གཉིས་པའི་བོད་རང་སྐྱོང་ལྗོངས་སྲིད་གྲོས་ཀྱི་འགོ་གཙོ་གཞོན་པ་ལ་བདམས་ཡོད་པ་སུ་ཀོ་ཅིག་དེ་རིང་གི་བོད་དང་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། གཅིག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཕྲན་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།